གཟའ་མིག་དམར་ཉིན་འབྲུག་ཡུལ་ནང་ལ་རྒྱལ་ཡོངས་འོས་བསྡུ་བྱ་རྒྱུ་ཡིན་པ་ལྟར། འོས་བསྡུའི་མཐའ་མའི་འགྲན་རྩོད་ནང་ཞུགས་རྒྱུའི་རྒྱལ་ཁ་ཐོབ་མཁན་གྱི་སྲིད་དོན་ཚོགས་པ་གཉིས་ཏེ། འབྲུག་རྟེན་འབྲེལ་ཚོགས་པ་དང་མི་དམངས་ཀྱི་དམངས་གཙོ་ཚོགས་པ་བཅས་གཉིས་ཀྱི་འོས་མི་རྣམ་པས་འོས་བསྡུའི་དྲིལ་བསྒྲགས་བྱེད་བཞིན་པ་དང་ཕྱོགས་མཚུངས། སྐབས་འདིའི་འོས་བསྡུའི་ཐོག་ལ་མང་ཚོགས་ལ་ཁས་ལེན་བྱེད་པའི་གནད་དོན་གཙོ་བོ་དེ་ནི་དེ་སྔ་ཡིན་ན་འབྲུག་ཡུལ་ནང་ལ་ཕྱོགས་ཀུན་ཏུ་ཁྱབ་པའི་རྒྱལ་ཡོངས་བདེ་སྐྱིད་བསྐྲུན་རྒྱུའི་དམིགས་ཡུལ་གཙོ་བཟུང་གི་ཐོག་ལ་མང་ཚོགས་ལ་གཏམ་བཤད་བྱས་ཏེ། རང་རང་སོ་སོའི་ཚོགས་པའི་འོས་མིར་འོས་ཤོག་འཕེན་པའི་རེ་སྐུལ་བྱེད་སྲོལ་ཡོད་པ་དེ་ལྟར་ན་ཡང། ད་ལོའི་འོས་བསྡུའི་སྐབས་སུ་གནད་དོན་གལ་འགངས་ཆེ་ཤོས་དེ་ནི་དཔལ་འབྱོར་དང་འབྲེལ་བའི་ཚབས་ཆེ་བའི་དཀའ་ངལ་ཁག་ལ་གདོང་ལེན་བྱས་ཏེ། ཡུལ་གྱི་ནང་དཔལ་འབྱོར་འཕེལ་རྒྱས་བཏང་སྟེ་ཕུན་སུམ་ཚོགས་པར་འགྱུར་ཕྱོགས་ལ་ལས་དོན་བྱ་རྒྱུའི

ཉིན་མ་གང་ཙམ་རིང་ལ་གོམ་པ་བརྒྱབ་ནས་འོས་བསྡུ་བྱེད་བར་ཆེད་སྐྱོད་བྱ་རྒྱུ་ཡིན་པ་རེད། སྐབས་འདིའི་འོས་བསྡུའི་སྐབས་སུ་མི་དམངས་དང། འོས་མིའི་ཁྲོད་དུ་གནད་དོན་གལ་ཆེ་ཤོས་ཤིག་ལ་བསམ་གཞིགས་ནན་ཏན་བྱེད་བཞིན་པ་དེ་ནི། འཛམ་གླིང་དངུལ་ཁང་གིས་ཐེར་འདོན་བྱས་པ་ལྟར། འབྲུག་ཡུལ་གྱི་ན་གཞོན་གྱི་ཁྲོད་དུ་ལས་མེད་ཀྱི་བརྒྱ་ཆ་ཉི་ཤུ་རྩ་དགུ་ཡིན་པ་དང། དེ་བཞིན་འདས་པའི་ལོ་ལྔའི་ནང་ལ། ཡུལ་གྱི་དཔལ་འབྱོར་འཕེལ་རྒྱས་ཀྱི་ཆ་སྙོམས་བརྒྱ་ཆ་ནི། གཅིག་དང་ཚག་བདུན་ཡིན་པ་བཅས་ཡིན་འདུག་གནས་སྟངས་དེའི་ཐོག་ལ་རང་ལོ་བཞི་བཅུ་ཞེ་དྲུག་སོན་པ་ཞིང་པ་འཕྲིན་ལས་དབང་ཕྱུག་ཞུ་བ་ཞིག་གིས France ཡི་གསར་འགྱུར་ལས་ཁང AFP ལ་བརྗོད་དོན་ལ། ང་ཚོར་འགྲོ་ལམ་དང་ཟམ་པ་གསར་པ་འཕར་མ་དགོས་ཀྱི་མེད། ང་ཚོར་དངོས་འབྲེལ་དགོས་ཡ་དེ་ནི་ང་ཚོའི་གཞོན་སྐྱེས་ཚོར་ལས་རིགས་ཐོབ་པ་དགོས་ཀྱི་འདུག་ཅེས་བརྗོད་པ་དེ་ལས་གནས་སྟངས་ལ་ཚོད་དཔག་རྒྱག་ཐུབ་ཀྱི་ཡོད་པ་རེད། དེ་ཡང་འབྲུག་ཡུལ་ནང་ལ་འོས་བསྡུ་སྔོན་མ་དེ་བྱས་པའི་རྗེས་ནས་ཟླ་ཉིན་ལོའི་སྤྱི་ཟླ་བདུན་པ་བར་དུ་ན་གཞོན་གཙོ་བོར་གྱུར་པའི་འབྲུག་པ་ཆིག་ཁྲི་ལྔ་སྟོང་ཙམ་ཞིག་ཕྱི་རྒྱལ་ཁག་ཏུ་འགྲུལ་བསྐྱོད་བྱེད་རྒྱུར་མཐོང་མཆན Visa ཞུས་པ་དེ་ནི། འདས་པའི་ལོ་དྲུག་གི་ནང་ལ་ཕྱི་བསྐྱོད་བྱེད་མཁན་ཁྱོན་ཡོངས་ཀྱི་བསྡོམས་ལས་མང་བ་ཡིན་པ་དང་ཡང་དེ་ནི་འབྲུག་ཡུལ་གྱི་མི་འབོར་འབུམ་བརྒྱད་མིན་ཙམ་ཡིན་པ་དེའི་བརྒྱ་ཆ་གཉིས་ཙམ་ཞིག་ཆགས་ཀྱི་ཡོད་སྐོར་ས་གནས་ཀྱི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་ཡོད་པ་རེད། དེ་ཡང་འབྲུག་པའི་ན་གཞོན་དེ་རིགས་ཀྱི་བརྒྱ་ཆ་དྲུག་ཅུ་ལྷག་ཞིག་ནི Australia ནང་འབྱོར་ཡོད་འདུག་དེ་དང་ཕྱོགས་མཚུངས། གནད་དོན་དེའི་ཐོག་ལ་འབྲུག་རྟེན་འབྲེལ་ཚོགས་པའི་དཔོན་རིགས། པད་མ་ཚེ་དབང་ལགས་ཀྱིས་བློ་འཚབ་ངང་གཏམ་བཤད་བྱས་དོན་ལ། ང་ཚོའི་རྒྱལ་ཁབ་ཀྱི་ཨ་ཡོད་ནང་གི་ད་ཡོད་ཚོ་ཤོར་གྱི་ཡོད་པས། འགྱུར་འགྲོས་དེ་མུ་མཐུད་པ་ཡིན་ཚེ་ནམ་ཞིག་ང་ཚོའི་གྲོང་གསེབ་ཁག་སྟོང་པ་དང་ང་ཚོའི་རྒྱལ་ཁབ་དེ་བཞིན་བདག་མེད་དུ་འགྱུར་བའི་གནས་སྟངས་ཆགས་སྲིད་པ་རེད་ཅེས་ཉེན་བརྡ་བཏང་འདུག་དེ་བཞིན་ཁོང་གི་ཁ་གཏད། དེ་སྔའི་སྲིད་བློན་མི་དམངས་ཀྱི་དམངས་གཙོ་ཚོགས་པའི་སྤྱི་ཁྱབ་ཚེ་རིང་སྟོབས་རྒྱས་ལགས་ཀྱིས་འབྲུག་ཡུལ་ནང་ལ་དེ་སྔ་བྱུང་མྱོང་མེད་པའི་དཔལ་འབྱོར་འཕེལ་རྒྱས་གཏོང་ཕྱོགས་ཀྱི་དཀའ་ངལ་ཁག་དང། ཡུལ་མི་ཕྱི་རྒྱལ་དུ་གནས་སྤོ་བྱེད་མཁན་ཕོན་ཆེ་ཡོད་པ་བཅས་ཀྱི་དཀའ་རྙོག་ལ་གདོང་ལེན་ངེས་པར་བྱེད་དགོས་ཆགས་པའི་ཉེན་བརྡ་བཏང་འདུག་པ་དང་ཕྱོགས་མཚུངས་ཁོང་གི་ཚོགས་པའི་ལས་དོན་བྱེད་འཆར་གྱི་ནང་ལ། མི་མང་མང་པོ་ཞིག་ལ་བཟའ་བཅའ་སོགས་གཞི་རིམ་གྱི་དགོས་མཁོ་བསྒྲུབ་རྒྱུ་དང་གཞན་ཡང་དགོས་ངེས་ཅན་གྱི་མཐུན་རྐྱེན་སྦྱོར་དགོས་པ་སོགས་གསལ་ཡོད་པ་རེད། འབྲུག་ཡུལ་གྱི་དཔལ་འབྱོར་འཕེལ་རྒྱས་གཏོང་ཕྱོགས་ཀྱི་ནང་ལ་ཡུལ་སྐོར་སྤྲོ་འཆམ་པ་མང་དུ་ཡོང་བ་བཟོ་ཕྱོགས་ཀྱི་ཐད། ཡུལ་སྐོར་བའི་འགྲོ་གྲོན་ཀྱང་ཆུང་དུ་གཏོང་ཕྱོགས་སོགས་ཀྱི་ལས་དོན་ཁག་ལག་བསྟར་བྱས་ཡོད་ན་ཡང། ད་དུང་ཡང་དེ་སྔ་ཁོ་བིད་གཉན་རིམས་སྔོན་གྱི་ཡུལ་སྐོར་བའི་གྲངས་འབོར་ལྟར་ཡོང་མཁན་བྱུང་མེད་པ་རེད། གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན།